ད་རིང་གི་ལས་རིམ་འདིའི་ནང་ལ་ཡང། བུད་མེད་ཀྱི་རྩེད་རིགས་ཀྱི་སྤྱི་ཡོངས་ཀྱི་འཕེལ་རིམ་གྱི་གནས་ཚུལ་ཚན་པ་གཅིག་དང། འདིའི་རྗེས་ལ་ཡང། བུད་མེད་ཀྱི་རྐང་རྩེད་སྤོ་ལོའི་གི་འཕེལ་རིམ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། འཛམ་གླིང་བུད་མེད་ཀྱི་རྐང་རྩེད་སྤོ་ལོའི་འགྲན་བསྡུར་ལ་ཡང་དཔྱད་པ་བྱས་པ་བཅས་ལེ་ཚན་གསུམ་གྱི་ཐོག་ལ་ཡང་ངོ་སྤྲོད་ཞུ་ཡས་ཀྱི་འབད་བརྩོན་ཞུ་གི་ཡིན། སྤྱིར་བཏང་འཛམ་བུ་གླིང་འདིའི་ནང་ལ་ཡང་དུས་རབས་བཅུ་དགུ་པའི་གི་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་ཙམ་ནས་ནི་འཛམ་གླིང་ནང་ལ་ཡང་བུད་མེད་གི་རྩེད་མོ་ལ་ཡང་དོ་སྣང་བྱས་ཏེ་འདུག་ཅེས་དར་ཁྱབ་བྱུང་ཡོད་རེད། ཡིན་ན་ཡང་ད་བུད་མེད་གི་རུ་ཁག་གི་འགྲན་བསྡུར་ནང་ལ་ཡང་ཨ་ནི་བུད་མེད་ཚོས་འདུག་ཅེས་འགྲན་བསྡུར་བྱས་ལ་ཡང་དགག་བྱ་ཆེན་པོ་བྱུང་ཡོད་རེད། ཨ་ནི་བུད་མེད་ཚོ་འདུག་ཅེས་ད་རྩེད་རིགས་ནང་ལ་ཡང་འགྲན་ཞུགས་བྱ་རྒྱུ་མེད་པ་དེ་ལ་དགག་བྱ་བྱེད་དགོས་ཡས་ཀྱི་རྒྱུ་མཚན་གཙོ་བོ་དེ་ཁག་གཉིས་གསུམ་ཞིག་འདུག་ཅེས་བགྲངས་ཡོད་རེད། དང་པོ་དེ་ལ་ཡང་ཨ་ནི་བུད་མེད་ཀྱི་ལུས་སྟོབས་ཀྱི་རང་བཞིན་དང། ཨ་ནི་སྤྱི་ཚོགས་ནང་ལ་ཡང་སྐབས་དེ་དུས་ཡིན་ན་བུད་མེད་རྣམས་ཁྱིམ་ཚང་བཟུང་ནས་གང་ལྟར་ཕྲུ་གུ་ལྟ་སྐྱོང་བྱེད་ཡ་དང་ནང་ལས་བྱེད་མཁན་ཅིག་ལ་ཡང་ངོས་འཛིན་བྱས་ནས་ཨ་ནི་བུད་མེད་ཚོ་རྩེད་རིགས་འགྲན་བསྡུར་ནང་ལ་མཉམ་ཞུགས་བྱེད་རྒྱུ་དེ་ལ་ཡང་དགག་བྱ་བྱས་ཡོད་རེད། ཡིན་ན་ཡང་ད་སྐབས་དེ་དུས་ཡང་ཅིག་གེ་ག་རེ་ཟེར་དགོས་རེད་འབྱོར་ལྡན་ཁྱིམ་ཚང་དེ་ཚོའི་ནང་གི་བུད་མེད་ཚོས་ད་ཅིག་གེ་རྩེད་རིགས་གཅིག་གཉིས་ནང་ལ་ཡང་ཁོ་རང་ཚོ་ད་ཅིག་གེ་དུས་ཚོད་སྐྱེལ་དང་ལྷོད་གཏོད་བྱེད་ཡས་ཀྱི་ཆེད་དུ་ཡང་རྩེད་མོ་དེ་འདྲ་རྩེ་བ་དེ་འདྲའི་ཡང་གནས་ཚུལ་རིམ་པ་ཁ་ཤས་བྱུང་ཡོད་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ཙམ་གྱི་འགོ་སྟོད་ནས་ད་བུད་མེད་ནང་ནས་དེའི་ཐོག་ལ་ཡང་འགན་ཁུར་བྱེད་མཁན་མང་པོ་ཞིག་བྱུང་ནས་རིམ་པ་བཞིན་ད་ག་ད་ཨོ་ལིམ་པིག་རྩེད་འགྲན་ནང་ལ་ཡང་བུད་མེད་ཀྱི་རྩེད་རིགས་ཁ་ཤས་ནང་ལ་ཡང་མཉམ་ཞུགས་བྱེད་ཆོག་པ་བཟོས་ཡོད་རེད་ཡིན་ན་ཡང་རུ་ཁག་གི་ངོ་བོ་ཐོག་ལ་ཡང་ཨོ་ལིམ་པིག་ནང་ལ་འགྲན་བསྡུར་བྱས་ཏེ་ད་དུང་འདུག་ཅེས་བྱུང་ཡོད་མ་རེད།

ཨ་རིའི་ནང་ལ་ཡང་དེ་འདྲའི་གི་འགྱུར་བ་ཤུགས་ཆེན་པོ་བྱུང་བ་འདིས་གི་ཨ་ནི་འཛམ་བུ་གླིང་ཕྱིའི་རྒྱལ་ཁབ་ལ་ཡང་དེ་ག་ནང་བཞིན་བུད་མེད་ཚོ་ལ་ཡང་ད་ག་ད་ཅིག་འདྲ་མཉམ་གི་ཨ་ནི་ཐོབ་ཐང་དང་ཅིག་གེ་ཕོ་མོ་གཉིས་འདྲ་མཉམ་གི་ཨ་ནི་རྩེད་རིགས་ལ་སོགས་པ་དེ་ཚོ་ལ་མཉམ་ཞུགས་བྱེད་གི་གོ་སྐབས་འདྲ་མཉམ་ཡོད་པའི་གི་ད་ག་རེ་ཟེར་དགོས་རེད་ད་སེམས་འགུལ་ཐེབས་ཡ་དང་འཕེལ་རིམ་གི་འགྱུར་བ་གསར་པ་བྱུང་བ་རེད། དཔེར་ན་ཆ་མཚོན་པ་ཡིན་ན་ཨ་རིའི་ནང་ལ་ཡང་ཅིག་ད་ལྟ Title བཅུ་གཅིག་ཟེར་བའི་གི་ཁྲིམས་ཡིག་གཏན་འབེབས་མ་བྱས་གོང་ལ་ཡིན་ན། སྤྱི་ཚོགས་ནང་ལ་ཡང་མི་རིགས་དཀར་ནག་གི་དབྱེ་འབྱེད་དང། བུད་མེད་ཚོ་ཆ་མཚོན་པ་ཡིན་ན་རྩེད་མོའི་ནང་ལ་ཡང་མཉམ་ཞུགས་བྱེད་མ་ཆོག་པ་དང་དེ་ག་ནང་བཞིན་ཆབ་སྲིད་ནང་ལ་ཡང་ཨ་ནི་ཆ་ཤས་ལེན་མ་ཆོག་པའི་གི་ད་ཁྲིམས་ཤིག་འདུག་སྲིད་པ་སོང་ཙང། ད་ལྟ Title བཅུ་གཅིག་ཟེར་བའི་གི་ཁྲིམས་ཡིག་དེ་གཏན་ལ་ཕབ་པའི་རྗེས་ལ་ཡང་དེ་ཚོ་སྒང་ག་ལ་འདུག་ཅེས་འགྱུར་བ་ཆེན་པོ་ཞིག་བྱུང་ཡོད་རེད། དེ་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ལ་ཡང་ལོ་སི་ཨན་ཇི་ལིས་ཨོ་ལིམ་པིག་ནང་ལ་ཡང་ཨ་ནི་བུད་མེད་ཀྱི་རྒྱང་ཐག་རིང་བའི་རྒྱུག་རྩལ། འགྲན་བསྡུར་ནང་ལ་ཡང་ཨ་ནི་བུད་མེད་ཅིག་གིས་འདུག་བྱས་མཉམ་ཞུགས་བྱས་པ་དེས་ཀྱིས་ཨ་རིའི་བུད་མེད་དེ་ལ་ཡང་གང་ལྟར་གསེར་གྱི་རྟགས་མ་ཐོབ་པ་ནས་བཟུང་སྟེ་གང་ལྟར་ཨོ་ལེམ་པིག་རྩེད་འགྲན་ནང་ལ་ཡང་ཕོ་མོ་འདྲ་མཉམ་གྱིས་མཉམ་ཞུགས་བྱས་ཏེ་འདུག་བྱས་འགོ་འཛུགས་བྱས་ནས་ཨ་ནི་རིམ་པས་རིམ་པས་ད་གང་ལྟར་ཅིག་གི་བུད་མེད་ལ་ཡང་རྩེད་མོ་རྩེད་ཡས་ཀྱི་ཐོག་ལ་ཡང་དགག་བྱ་ཡོད་པ་འདི་གྲས་དེ་ད་གང་ལྟར་འཛམ་བུ་གླིང་སྤྱིའི་ནང་ལ་ཡང་ད་ཕར་ག་ལེ་ག་ལེ་ཉུང་ཕྱིན་པ་རེད་བྱས་ཙང་དེ་སྤྱིར་བཏང་བུད་མེད་ཚོའི་རྩེད་རིགས་ལ་ཡང་མཉམ་ཞུགས་བྱ་རྒྱུ་ལ་ཡང་དཀའ་ངལ་ག་འདྲ་འཕྲད་ཡོད་པའི་སྐོར་ལ་ཡང་གནས་ཚུལ་རགས་ཙམ་ཅིག་འདུག་ཅེས་ངོ་སྤྲོད་ཞུས་པ་ཡིན། ད་དེའི་རྗེས་ལ་ཡང་ང་ཚོ་ད་བཀའ་མོལ་ཞུ་ཡས་དེ་ངས་ད་ལྟ་བུད་མེད་ཀྱི་རྐང་རྩེད་སྤོ་ལོའི་འཕེལ་རིམ་སྐོར་ལ་རོབ་ཙམ་ཞུས་ན་བསམ་སོང། སྤྱིར་བཏང་བུད་མེད་ཚོས་རྐང་རྩེད་སྤོ་ལོ་དེ་འཛམ་བུ་གླིང་ནང་ལ་ཡང་རྐང་རྩེད་སྤོ་ལོའི་དར་ཁྱབ་བྱུང་བ་ནས་བཟུང་སྟེ་བུད་མེད་ཚོས་ཀྱང་རྐང་རྩེད་སྤོ་ལོ་འདུག་ཅེས་རྩེ་བའི་ལོ་རྒྱུས་འདུག་ཅེས་ཡོད་རེད། ཡིན་ན་ཡང་ད་གང་འཚམ་ཅིག་ནས་ད་ལོ་རྒྱུས་ནང་ལ་ཡང་འདུག་ཅེས་ག་རེ་གསལ་ཡོང་གི་རེད་ཟེར་ན་བུད་མེད་ཚོས་རྐང་རྩེད་སྤོ་ལོ་འགྲན་བསྡུར་ནང་ལ་མཉམ་ཞུགས་བྱས་དེ་ལ་ཡང་ཨ་ནི་གང་ལྟར་ཅིག་གིས་ཤར་ནུབ་རྒྱལ་ཁབ་མང་པོ་ཅིག་གིས་ཐམས་ཅད་དམ་དྲག་བྱས་ཡོད་རེད། ཨ་ནི་ཡུ་རོབ་ཀྱི་ཡུལ་གྲུ་མང་པོ་ཅིག་གི་ནང་ལ་ཡང་བུད་མེད་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་ཡོད་པ་མ་ཟད་ལྷག་པར་དུ་དམག་ཆེན་དང་པོའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་དགུ་བཅུ་ཙམ་གྱི་ནང་ལ་ཡང་བུད་མེད་ཀྱི་རྐང་རྩེད་སྤོ་ལོ་དར་ཁྱབ་ཆེན་པོ་བྱུང་ཡོད་རེད། ཨེ། དེ་ནས་ད་དམག་ཆེན་གཉིས་པ་འགོ་འཛུགས་མ་བྱས་ཀྱི་བར་དུ་ལ་ཡ་དེའི་དུས་ཚོད་དེ་ལ་ཡ་ད་གང་ལྟར་ཅིག་ཡོངས་གྲགས་ལ་ཡ་བུད་མེད་ཀྱི་རྐང་རྩེད་སྤོ་ལོའི་གསེར་གྱི་དུས་རབས་ཞེས་འདུག་ཅེས་འབོད་སྲོལ་ཡོད་རེད། དེ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་སྐབས་དེ་དུས་ཨ་ནི་གང་ལྟར་བུད་མེད་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་དེ་འདྲ་མང་པོ་གསར་འཛུགས་བྱས་ཡུ་རོབ་ལྷག་པར་དུ་ཡུ་རོབ་ནང་ལ་ཡ་ཨེ་འདི་ཚོ་ཁོ་ཚོ་ཕར་ཚུར་ནང་ཁུལ་འགྲན་བསྡུར་བྱེད་ལ་སོགས་པ་དེ་འདྲ་མང་པོ་བྱས། འགྲན་བསྡུར་དེ་ཚོ་བྱེད་པའི་སྐབས་ལ་ཡ་ཅིག་ལྟད་མོ་ལྟ་མཁན་ཡིན་ནའང་ཧ་ཅང་གི་ཕོན་ཆེན་པོ་ཡོང་ཡས་དང་ཨ་ནི་བུད་མེད་ཀྱི་ད། རྐང་རྩེད་སྤོ་ལོའི་རུ་ཁག་དེ་ཚོར་ཡང་ཅིག་ག་རེ་ཟེར་དགོས་རེད་དཔལ་འབྱོར་གྱི་མཐུན་འགྱུར་སྦྱར་མཁན་དང་དེ་འདྲ་མང་པོ་བྱུང་ཡོད་རེད། ཡིན་ན་ཡང་ད་གང་ལྟར་དམག་ཆེན་དང་པོ་མཇུག་བསྒྲིལ་བའི་རྗེས་ལ་ཡང་བུད་མེད་རྐང་རྩེད་སྤོ་ལོའི་ཐོག་ལ་ཡང་ཁྲིམས་ཐོག་ནས་དམ་དྲག་བྱས་ནས་ཡུ་རོབ་ཀྱི་ཡུལ་གྲུ་མང་པོའི་ནང་ལ་ཡང་བུད་མེད་རྐང་རྩེད་སྤོ་ལོར་ཡང་དཀའ་ངལ་ཆེན་པོ་འདུག་ཅེས་འཕྲད་ཡོད་རེད། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནས་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཅིག་གིས་ད་གང་ལྟར།

ཅིག་གི FIFA ཟེར་བའི་གི་ད་འཛམ་བུ་གླིང་ནང་ལ་ཡང་རྐང་རྩེད་སྤོ་ལོའི་གི་ད་སྒྲིག་འཛུགས་ཆེ་ཤོས་ཡིན་པ་དེའི་གི་ཨ་ནི་བུད་མེད་ཀྱི་རྐང་རྩེད་སྤོ་ལོའི་ཐོག་ལ་ཡང་ད་ག་རེ་ཟེར་དགོས་རེད་ཐེ་བྱུས་དང་འགན་ཁུར་ལེན་ཡས་ཀྱི་འཕེལ་རིམ་སྐོར་ལ་འདུག་ཅེས་རོབ་ཙམ་ཞུས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ལ་ཡང་ཨ་ནི་བུད་མེད་རྐང་རྩེད་སྤོ་ལོའི་ཐོག་ལ་དམ་དྲག་འདུག་ཅེས་ཕྱིར་བསྡུ་བྱས་པའི་རྗེས་ལ་ཡང་ཐེངས་དང་པོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ཡང་ཨི་ཊ་ལི་གིས་ཨ་ནི་བུད་མེད་ཀྱི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་ཅིག་འདུག་ཅེས་གོ་སྒྲིག་བྱས་ཡོད་རེད། དེའི་རྗེས་ལ་ཡང་ཡང་བསྐྱར་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོ་ལ་མེག་སི་ཀོ་ལ་ཡང་གཞུང་འབྲེལ་མ་ཡིན་པའི་ཨ་ནི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་ཅིག་བྱས་པ་དེའི་ནང་ལ་ཡང་ཨ་ནི་ཌེན་མག་གིས་མེག་སི་ཀོ་ལ་ཕམ་ཉེས་བཏང་བ་དང་ཨ་ནི་དེའི་རྗེས་ལ་ཡང་ཡང་བསྐྱར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་ལ་ཡང་ཨི་ཊ་ལི་ནང་ལ་ཡང་འགྲན་བསྡུར་གི་དེ་འབྲེལ་ད་གང་ལྟར་བུད་མེད་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་བཞི་ཙམ་ཅིག་འདུག་བྱས་གོ་སྒྲིག་བྱས་པ་རེད། ཨ་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནང་ལ་ཡང་རྒྱལ་ཁབ་མང་པོ་ཅིག་གིས་ད་གང་ལྟར་བུད་མེད་རྐང་རྩེད་སྤོ་ལོ་ཡང་དམ་བསྒྲགས་བྱས་ཏེ་ཕྱིར་བསྡུ་བྱས་པའི་རྗེས་ལ་ཡང་ཨ་ནི་རྒྱལ་ཁབ་མང་པོའི་ནང་ལ་ཡང་བུད་མེད་ཀྱི་རུ་ཁག་དེ་འདྲ་གསར་པ་མང་པོ་འདུག་བྱས་བཙུགས་ཡོད་རེད། ལྷག་པར་དུ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔའི་ལོ་ལ་ཡང་ཨེ་ཤེ་ཡའི་ནང་ལ་ཡང་ད་འགྲན་བསྡུར་གཅིག་དང་ཨ་ནི་དེའི་རྗེས་ལ་ཆིག་སྟོང་དགུ་བརྒྱ་གྱ་བཞིའི་ལོ་ལ་ཡང་ཡུ་རོབ་ནང་ལ་ཡང་འགྲན་བསྡུར་འདུག་བྱས་བྱས་ནས་གང་ལྟར་བུད་མེད་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་གི་ནང་ཁུལ་འགྲན་བསྡུར་བྱས་ཏེ་ད་གཞུང་འབྲེལ་ཐོག་ནས་ཧྥིཧྥ་གིས་འདུག་བྱས་ངོས་འཛིན་བྱས་པའི་འགྲན་བསྡུར་ད་མ་རེད་ཡིན་ན་ཡང་གང་ལྟར་བུད་མེད་རུ་ཁག་དེ་འདྲས་འདུག་བྱས་ཕན་ཚུན་འགྲན་བསྡུར་བྱས་པའི་ཐོག་ནས་ཨ་ནི་བུད་མེད་རྐང་རྩེད་སྤོ་ལོ་དེ་ཡ་ག་རེ་ཟེར་དགོས་རེད་ད་ཡར་རྒྱས་འགྲོ་བའི་ད་དེ་འདྲའི་ཐོག་ལ་ཡ་འབད་བརྩོན་འདུག་བྱས་བྱས་ཤག། སྐབས་དེ་དུས་འགྲན་བསྡུར་བྱས་པའི་འགྲན་བསྡུར་དེ་ཚོ་རུ་ཁག་གི་འགྲན་བསྡུར་བྱས་པ་རེད་མ་གཏོགས་ཅིག་ཡང་དེང་སང་ག་རེ་ཟེར་དགོས་རེད། འཛམ་གླིང་རྐང་རྩེད་འཛམ་གླིང་བུད་མེད་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་ལ་ཡང་རྒྱལ་ཁབ་ཀྱི་རུ་ཁག་འདུག་བྱས་མཚོན་པའི་གི་འགྲན་བསྡུར་དེ་འདྲ་ཆགས་ཡོད་ས་མ་རེད། དེ་ནས་ད་ལྟ་ཨེ་ལེན་ཝེ་ལི་ཞེས་པའི་བུད་མེད་ཅིག་བྱུང་ཤག་དེ་ཡིས་ད་ལྟ་འཛམ་གླིང་གི་རྐང་རྩེད་སྤོ་ལོའི་སྒྲིག་འཛུགས FIFA ཟེར་དེ་ལ་ཡང་ཨ་ནི་བུད་མེད་རྐང་རྩེད་སྤོ་ལོའི་ཐོག་ལ་ཡང་དོ་སྣང་དང་འགན་འཁུར་ཆེ་ཙམ་ཅིག་ལེན་དགོས་ཀྱི་འདུག་ཅེས་ལས་འགུལ་སྤེལ་ཡོད་རེད། འདིའི་ལས་འགུལ་སྤེལ་བ་འདིའི་ཤུགས་རྐྱེན་ལ་བརྟེན་ནས་ཆིག་སྟོང་དགུ་བརྒྱ་གྱ་བརྒྱད་ལོ་ལ་ཐེངས་དང་པོ་ཚོད་ལྟའི་གི་ཚུལ་དུ་ལ་ཡ་མགྲོན་འབོད་ཀྱི་བུད་མེད་རྐང་རྩེད་སྤོ་ལོའི་འགྲན་བསྡུར་དང་པོ་དེ་རྒྱ་ནག་ལ་གོ་སྒྲིག་བྱས་ཡོད་པ་དང། འདིའི་ནང་ལ་ཡ་ད་ཡུ་རོབ་ནས་རྒྱལ་ཁབ་བཞི་དང་ཨ་ཧྥེ་རི་ཁ་ནས་རྒྱལ་ཁབ་གསུམ་བྱས་ལྷོ་བྱང་ཨ་མི་རི་ཀའི་གླིང་ཕྲན་ནས་རྒྱལ་ཁབ་གཉིས་དང། ཨེ་ཤེ་ཡ་དང་མཚོ་གླིང་རྒྱལ་ཁབ་ནས་རྒྱལ་ཁབ་རེ་རེ་བཅས་གང་ལྟར་རྒྱལ་ཁབ་བཅུ་གཉིས་ཀྱིས་འགྲན་བསྡུར་འདིའི་ནང་ལ་ཡང་མཉམ་ཞུགས་འདུག་བྱས་བྱས་འདུག་འགྲན་བསྡུར་འདི་ཚོ་ལ་ཡང་གང་ལྟར་ལྟད་མོ་ལྟ་མཁན་གྱི་གྲངས་ཚད་དེ་ད་འཛམ་གླིང་རྐང་རྩེད་སྤོ་ལོའི་འཛིན་སྐྱོང FIFA ཁོ་རང་ཚོའི་གི་ཚོད་དཔག་དང་མ་འདྲ་བའི་གི་འདོད་པ་ཁེངས་པའི་གི་གནས་ཚུལ་དུ་བྱུང། འདིའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་ཡང་བུད་མེད་ཀྱི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་འདུག་བྱས་ཆེད་ལ་ཡང་ངོས་འཛིན་འདུག་བྱས་ཐོབ། འདི་ཐོབ་པ་དེ་ལ་བརྟེན་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་ཡ་བུད་མེད་ཀྱི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་དང་པོ་དེ་རྒྱ་ནག་ལ་འཚོགས་ནས་སྐབས་འདིའི་གི་འགྲན་བསྡུར་འདིའི་ནང་ལ་ཡ་ཨ་རིའི་རུ་ཁག་གིས་ནོར་ཝེའི་རུ་ཁག་ལ་ཡ་ཕམ་ཉེས་བཏང་ནས་ཨ་རི་ལ་ཡ་ད་གང་ལྟར་བུད་མེད་ཀྱི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་གྱི་རྟགས་མ་དང་པོ་དེ་འདུག་བྱས་ཐོབ་པ་རེད། དེ་ནས་བཟུང་ནས་ད་ག་འདྲ་ཅིག་ལོ་རེར་ལོ་བཞི་བཞིའི་མཚམས་ལ་ཡ་ནི་ད་ཅི་ག་འདྲ་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་འདུག་ཅེས་བྱུང་བ་ནས་བཟུང་ནས་ད་ལྟ་བར་དུ་ཨ་རི་ལ་ཡ་མཐའ་མའི་རྒྱལ་ཁ་ཐེངས་མ་བཞི་དང་འཇར་མ་ནི་ལ་ཡ་ཐེངས་མ་གཉིས་བྱས་ནོར་ཝེ་དང་རྒྱ་ནག་ཁེ་ན་ཌ་བཅས་ལ་ཡང་ཨ་ནི་མཐའ་མའི་རྒྱལ་ཁ་ཐེངས་མ་རེ་འདུག་ཅེས་ཐོབ་ནས་ག་འདྲ་ད་ད་ལྟའི་ཆར་ལ་ཡང་འཛམ་གླིང་ནང་ལ་ཡང་བུད་མེད་རྐང་རྩེད་སྤོ་ལོའི་འགྲན་བསྡུར་འདི་ད་ཅིག་ག་རེ་ཟེར་དགོས་རེད། ག་འདྲ་ཆེ་རུ་དང་དོ་སྣང་བྱེད་མཁན་མང་དུ་མང་དུ་ཕྱིན་ཨ་ནི་བུད་མེད་ཀྱི་སྤྱི་ཚོགས་ནང་ལ་ཡང་རྐང་རྩེད་སྤོ་ལོའི་ཐོག་ལ་ཡང་དོ་སྣང་བྱེད་མཁན་དེ་ཡང་མང་དུ་ཕྱིན་ཡོད་རེད་ད་ག་ནང་བཞིན་ཡུ་རོབ་རེད་ཨ་མི་རི་ཀ་རེད་དེ་ཚོའི་ནང་ལ་ཡང་ཅིག་སྐྱེས་པའི་གི་ག་འདྲ་རུ་ཁག་ནང་ཁུལ་འགྲན་བསྡུར་བྱེད་པ་དང་བྱས་ནས་ད་དེང་སང་རུ་ཁག་གི་དེ་འདྲའི་འགྲན་བསྡུར་དེ་འདྲའི་མང་པོ་འདུག་ཅེས་འགྲོ་བཞིན་པ་རེད། དེ་ནས་ད་ད་ལྟ་འཚོགས་བཞིན་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བུད་མེད་ཀྱི་རྐང་རྩེད་སྤོ་ལོའི་འགྲན་བསྡུར་དེའི་སྐོར་ལ་རོབ་ཅིག་ཞུས་པ་ཡིན་ན། ད་རེས་ཀྱི་འགྲན་བསྡུར་དེའི་ནང་ལ་ཡང་དེའི་གོང་དང་མ་འདྲ་བར་འཛམ་གླིང་རྒྱལ་ཁབ་སུམ་ཅུ་སོ་གཉིས་ཀྱི་རུ་ཁག་འདུག་ཅེས་མཉམ་ཞུགས་བྱས་ཡོད་རེད། དེའི་གོང་ལ་ཡང་ཆིག་སྟོང་དགུ་བརྒྱ། ཕྱི་ལོ་ཉིས་སྟོང་བཅུ་དགུའི་ལོ་ལ་ཡང་ཨ་ནི་འགྲན་བསྡུར་བྱས་པ་དེའི་ནང་ལ་ཡང་རྒྱལ་ཁབ་ཉི་ཤུ་རྩ་བཞི་གིས་འགྲན་བསྡུར་འདུག་ཅེས་བྱས་ཡོད་རེད། གཅིག་སྐྱེས་པའི་གི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་དང་གཅིག་མཚུངས་རེད་ག་འདྲ། བུད་མེད་ཀྱི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་དེའི་ནང་ལ་ཡང་དེ་མཐའ་མའི་འགྲན་བསྡུར་ཚུད་ཡས་ལ་ཡང་ཨ་ནི་ད་གླིང་ཕྲན་ཟེར་ནས་ད་ག་འདྲ་སྡེ་ཁག་དྲུག་ཅིག་འདུག་ཅེས་ཆ་བགོས་བྱས་ཡོད་རེད། སྡེ་ཁག་དྲུག་པོ་འདིའི་ནང་ཡོད་པའི་རྒྱལ་ཁབ་དེ་གའི་དེ་ཚུད་རྒྱུགས་ཀྱི་འགྲན་བསྡུར་འདུག་ཅེས་བྱས། དེའི་ཐོག་ཚུད་རྒྱུགས་ཀྱི་འགྲན་བསྡུར་འདི་ཧ་ལམ་ལོ་གཉིས་ཅིག་འདུག་ཅེས་འགོར་གྱི་ཡོད་རེད། འདི་ཚོའི་ནང་ལ་འགྲན་བསྡུར་བྱས་པ་འདི་གའི་དེ་ནང་ནས་ཨ་ནི་དཔེར་ན་ཡུ་རོབ་ནང་ནས་ཡིན་ན་རྒྱལ་ཁབ་ཕལ་ཆེར་བཅུ་གཉིས་རེ་གཅིག་འདི་ནང་ཚུད་ཀྱི་ཡོད་རེད་ད་ག་ནང་བཞིན་ཨེ་ཤི་ཡའི་ནང་ནས་རྒྱལ་ཁབ་བཞི་འདུག་ཅེས་འདི་ནང་ཚུད་ཀྱི་ཡོད་རེད་ཨ་ནི་ལེ་ཏིན་ཨ་མི་རི་ཀ་ཟེར་དགོས་རེད་པ་དང་ད་ལྟ་ལྷོ་ཨ་མི་རི་ཀ་དང་དེ་ཚོའི་ཁུལ་ནས་རྒྱལ་ཁབ་ཁ་ཤས་ཅིག་དང་ཨ་ཧྥེ་རི་ཁ་ནས་རྒྱལ་ཁབ་ཁ་ཤས་ཅིག་ད་ཁྱོན་བསྡོམས་པའི་ཨ་ནི་རྒྱལ་ཁབ་སུམ་ཅུ་སོ་གཉིས་དེ་མངའ་ཁུལ་སོ་སོའི་ནང་ལ་ཡ་ད་འགྲན་བསྡུར་བྱས་ནས་ཨ་ནི་མཐའ་མའི་གི་ཨ་ནི་འགྲན་བསྡུར་དེའི་ནང་འདུག་ཅེས་ཚུད་བསྡད་ཀྱི་ཡོད་རེད། ད་ལོའི་དཔེར་ན་འགྲན་བསྡུར་འདིའི་གི་འགྲན་བསྡུར་གྱི་མགྲོན་བདག་དེ་ནེའུ་ཛི་ལན་དང་ཨོ་སི་ཀྲི་ལི་གཉིས་ཡིན་ཙང་ཁོ་གཉིས་གཉིས་རང་བཞིན་གྱིས་ཨ་ནི་འགྲན་བསྡུར་དེའི་ནང་ལ་ཚུད་བསྡད་ཀྱི་ཡོད་རེད། སྐྱེས་པའི་གི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་བཞིན་བྱས་ནས་དེ་སྔ་ཡིན་ན་རྒྱལ་ཁ་ཐོབ་པ། ཐོབ་པའི་རུ་ཁག་འདི་རང་བཞིན་གྱིས་ག་རེ་ཟེར་དགོས་རེད། ད་ལྟ། ཚུད་རྒྱུགས་ཀྱི་འགྲན་བསྡུར་འདི་ནང་ལ་ཡ་མཉམ་ཞུགས་བྱེད་མ་དགོས་པ་བྱས་ནས་རང་བཞིན་གྱིས་ཚུད་ཡས་ཀྱི་ཆ་རྐྱེན་ཅིག་ཡོད་རེད་དེ། ཡིན་ན་ཡང་བར་ལམ་ཅིག་ནས་འདི་ལ་འགྱུར་བ་བཏང་ནས་གང་ལྟར་དེའི་གོང་གི་རྒྱལ་ཁ་ཐོབ་པ་འདི་ཚུད་རྒྱུགས་ཀྱི་འགྲན་བསྡུར་ནང་ལ་ཡ་གཅིག་མཚུངས་ཀྱིས་མཉམ་ཞུགས་འདུག་ཅེས་བྱེད་བསྡད་ཀྱི་ཡོད་རེད། ད་ད་ལྟའི་གི་འགྲན་བསྡུར་འདི་ནང་ལ་ཡ་ང་ཚོས་འདུག་ཅེས་དཔྱད་པ་བྱས་པ་ཡིན་ན། གཅིག་ཐོག་མ་ནས་ད་འགྲན་བསྡུར་འདི་རུ་ཁག་ནང་ཁུལ་གྱི་འགྲན་བསྡུར། འདུག་བྱས་ཡོད་རེད་དེའི་རྗེས་ལ་ཡང་ཨ་ནི་རུ་ཁག་བཅུ་དྲུག་གི་འགྲན་བསྡུར་བྱས་དེའི་རྗེས་ལ་རུ་ཁག་བརྒྱད་ཀྱི་འགྲན་བསྡུར་བྱས་ད་ད་ལྟ་རུ་ཁག་བཞི་གི་མཐའ་མའི་འགྲན་བསྡུར་གྱི་མཚམས་ལ་འདུག་བྱས་སླེབས་བསྡད་ཡོད་རེད་ཨ་ནི་ད་ལོའི་གི་འགྲན་བསྡུར་དེའི་ནང་ལ་ཡང་མི་ཚོས་ཀྱི་ད་ཅིག་ཧང་སངས་དགོས་པའི་དང་དོ་སྣང་བྱེད་དགོས་པའི་གནས་ཚུལ་ཁ་ཁ་ཤས་བྱུང་ཡོད་རེད་གནས་ཚུལ་གཅིག་དེ་དེའི་གོང་ལ་ཡ་དཔེ་དེ་ག་རེ་ཟེར་དགོས་རེད་བུད་མེད་ཀྱི་འཛམ་གླིང་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་ལ་ཡ་རྒྱལ་ཁ་ཐོབ་བསྡད་མཁན་དང་བུད་མེད་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐོག་ལ་ཡ་ད་ག་རེ་ཟེར་དགོས་རེད་གནས་ཚད་དང་སྤུས་ཚད་ཡག་པོ་ཡོད་མཁན་གྱི་རྒྱལ་ཁབ་དཔེར་ན Germany རེད Brazil རེད་དེ་ག་ནང་བཞིན་ད་ད Canada ཁོང་ཚོ་ཞག་གི་ད་སྤུས་ཚད་ཡག་པོ་ཡོད་མཁན་དང་ཧ་ལམ་གཅིག་བྱས་ན་ད་ལོའི་གི་འགྲན་བསྡུར་དེ་རྒྱལ་ཁབ་དེ་གས་ལ་ཡ་གཅིག་ཐོབ་ཀྱི་རེད་བསམ་པའི་ཚོད་དཔག་བྱས་པ་རེད་དེ་ཡིན་ན་ཡང།

བུད་མེད་རྐང་རྩེད་སྤོ་ལོའི་འགྲན་སྡུར་འདིའི་ནང་ལ་ཡང་ལོ་རྒྱུས་ཀྱི་ད་ཅིག་གནས་ཚུལ་གསར་པ་ཞིག་གསར་གཏོད་བྱེད་ཀྱི་རེད་ཅེས་ཚོད་དཔག་བྱས་པ་རེད་དེ་ཡིན་ན་ཡང། ད་ལྟ། རུ་ཁག་བཅུ་དྲུག་ནང་གི་འགྲན་སྡུར་འདིའི་ནང་ལ་ཡང། ནེ་ཐར་ལན་སི་ཀྱིས་ཨ་རི་ལ་ཕམ་ཁ་བཏང་ནས་ཨ་རི་སྔ་པོ་ཞེ་པོ་ཞིག་ནས་མར་ཕབ་པ་རེད། ད་འདིས་གང་ལྟར་ད་རེའི་འགྲན་སྡུར་འདིའི་ནང་ལ་ཡང། མི་ཚོས་ཚོད་དཔག་བྱས་པ་དང་འགལ་བའི་གྲུབ་འབྲས་བྱུང་བ་རེད། དེ་ནས་ད་རེའི་འགྲན་སྡུར་འདིའི་ནང་ལ་ཡང་དམིགས་བསལ་གྱི་ཁྱད་ཆོས་ཅིག་ག་རེ་བྱུང་བ་རེད་ཟེར་ན། དེ་སྔ་འགྲན་བསྡུར་འདིའི་ནང་ལ་མཉམ་ཞུགས་རྩ་བ་ནས་བྱེད་མ་མྱོང་བའི་གི་དཔེར་ན། ཨ་ཧྥེ་རི་ཁའི་རྒྱལ་ཁབ་རེད་དེ་ག་ནང་བཞིན་ལྷོ་ཨ་མེ་རི་ཁའི་རྒྱལ་ཁབ་ཀོ་ལོམ་བྷི་ཡ་ལ་སོགས་པ་དེ་ཚོའི་གི་ཅིག་རྩེད་འགྲན་པ་ཚོའི་གི་ད་རྩེད་མོའི་གི་སྒྱུ་རྩལ་གྱི་ནུས་པ་རེད་སྤུས་ཚད་རེད་རྩེད་མོ་རྩེད་སྟངས་རེད་དེ་ཚོའི་གི་གནས་ཚད་དེ་ཧ་ཅང་གི་མཐོ་བོ་བྱས་ནས་གང་ད་ཅིག་མི་གང་ག་གི་ཚོད་དཔག་དང་ཚོད་དཔག་ལས་བརྒལ་བའི་གི་ཨ་ནི་ད་ཅིག་གནས་ཚུལ་བྱུང་བསྡད་ཡོད་རེད་ད། དེ་འདྲའི་གནས་ཚུལ་ཡོང་བའི་རྒྱུ་རྐྱེན་དེ། བུད་མེད་རྐང་རྩེད་སྤོ་ལོའི་ཐོག་ལ་ཡང་ཉམས་ཞིབ་བྱེད་མཁན་ཚོས་ག་རེ་བཤད་ཀྱི་ཡོད་རེད་ཟེར་ན། གང་ལྟར། དེ་སྔ་དཔེར་ན་ཨ་རི་ལ་སོགས་པ་རྒྱལ་ཁབ་དེ་གའི་དེ་སྔའི་རྐང་རྩེད་སྤོ་ལོའི་གནས་ཚད་དེ་ཡར་ཡར་རྒྱས་མ་ཕྱིན་པ་བྱས་ཁོ་གནས་ཚད་དེར་ད་ག་རང་གནས་བསྡད། ཡིན་ན་ཡང་རྒྱལ་ཁབ་གསར་པ་གཞན་པ་དེ་གའི་དེ་གའི་རྐང་རྩེད་སྤོ་ལོའི་སྒྱུ་རྩལ་དང་ནུས་པ་དང་རྩེད་མོའི་རྩེད་མོ་རྩེད་སྟངས་སོགས་པ་ཀྱི་དེ་གའི་དེ་གི་གནས་ཚད་དེ་ཡར་འཕེལ་མཐོ་རུ་ཞེ་པོ་ཕྱིན་འདི་བྱས་ནས་ཨ་ནི་གང་ལྟར་དེ་སྔ་ཨ་ནི་སྐད་གྲགས་ཆེན་པོ་ཡོད་པའི་རུ་ཁག་དེ་གའི་ལ་ཡར་ཕམ་ཉེས་ཡོང་ཡས་དང་ཨ་ནི་རྩེད་མོའི་གི་གྲུབ་འབྲས་ལ་ཡར་འགྱུར་བ་ཆེན་པོ་ཡོང་དེ་གི་གནས་སྟངས་དེ་འདི་རེད་བྱས་ནས་བཤད་བསྡད་ཀྱི་ཡོད་རེད་ད་ད་ལྟའི་ཆ་ལ་ཡ་ད་རུ་ཁག་མཐའ་མའི་རུ་ཁག་བཞི་དེ་ད་རེས་བདུན་ཕྲག་འདིའི་ནང་ལ་ཡར་འདུག་བྱས་འགྲན་བསྡུར་བྱས་ནས་མཐའ་མའི་རུ་ཁག་བཞིའི་ནང་ལ་ཡང་དབྱིན་ཡུལ་དང་ཨོ་སི་ཁྲེ་ལི་ཡ་གཉིས་འགྲན་བསྡུར་བྱེད་ཡས་རེད། དེ་ག་ནང་བཞིན་སུའི་ཏན་དང་སི་པན་གཉིས་འདུག་བྱས་མཐའ་མའི་འགྲན་བསྡུར་བྱེད་ཡས་རེད། ད་ད་རེས་ཀྱི་འགྲན་བསྡུར་མཐའ་མའི་འགྲན་བསྡུར་བཞིའི་ནང་ལ་ཚུད་པའི་གི་འདི་རྒྱལ་ཁབ་འདི་བཞི་ཆར་དེ་སྔ་མཐའ་མའི་རུ་ཁག་བཞིའི་གི་འགྲན་བསྡུར་ནང་ལ་དེ་སྔ་རྩ་བ་ཉིད་ནས་ཚུད་མ་ཚུད་མྱོང་མེད་མཁན་གྱི་རུ་ཁག་འདུག་ཚུལ་འདུག་ཆགས་བསྡད་ཡོད་རེད་དེ་འདྲ་བྱས་ནས་ད་མི་ཚོའི་ཚོད་དཔག་ལ་ཡ་ད་རྒྱལ་ཁབ་གི་རུ་ཁག་སུ་ལ་རྒྱལ་ཁ་ཐོབ་དང་མ་ཐོབ་ཀྱི་ཚོད་དཔག་བྱེད་མ་ཐུབ་པའི་གནས་སྟངས་ཆགས་བསྡད་ཡོད་རེད་ཡིན་ན་ཡང་མང་པོ་ཅིག་གིས་ད་ད་ལྟ་ཨིན་ཇིའི་གི་རུ་ཁག་དེ་ཡུ་རོབ་ཀྱི་ད་ག་ཟེར་འགྲན་བསྡུར་ནང་ནས་ཁོ་རང་ཚོ་ད་ལྟ་རྒྱལ་ཁ་ཐོབ་བསྡད་པའི་གི་རུ་ཁག་དེ་ཡིན་ཟེར་ནས་ཕལ་ཆེར་གཅིག་བྱས་ན་ཨིན་ཇི་ཨིན་ཇིའི་རུ་ཁག་ལ་ཡང་མཐའ་མའི་རྒྱལ་ཁ་ཐོབ་གི་རེད་ཅེས་ཚོད་དཔག་བྱེད་ཀྱི་ཡོད་རེད་ཡིན་ན་ཡང་གཏན་འཁེལ་བའི་གི་མི་སུ་གཅིག་གིས་དེ་ལབ་ཐུབ་ཀྱི་ཡོད་མ་རེད་ག་རེ་ཟེར་ན། མཐའ་མའི་རུ་ཁག་བཞི་གི་འགྲན་བསྡུར་དང་པོ་དེ་དབྱིན་ཇི་དང་ཨོ་སི་ཀྲེ་ལི་ཡ་གཉིས་རྩེས་པའི་སྐབས་ལ་ཡང་རྩེ་སའི་གི་ཡུལ་དེ་ཨོ་སི་ཀྲེ་ལི་ཡ་ཡིན་དུས་ཙང་ནས་དེའི་སྐབས་དེར་ལྟད་མོ་ལྟ་མཁན་ཧ་ལམ་བརྒྱ་ཆ་དགུ་བཅུ་ཨོ་སི་ཀྲེ་ལི་ཡ་གི་ལྟད་མོ་ལྟ་མཁན་ཡིན་ཙང་ནས་ཁོང་ཚོའི་གི་རྒྱབ་སྐྱོར་དང་སེམས་ཤུགས་རྒྱབ་སྐྱོར་དང་དེ་ཚོའི་གི་ཡང་རྩེད་མོ་རྩེ་མཁན་ཚོ་རེད་ཡ།